ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདིས་ཨ་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡ་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡ་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡ་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡ་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོ་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ནས་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས།

དེ་མིན་གཅིག་གིས་རྒྱ་ནག་གིས་འཛིན་བཟུང་བྱས་པའི་བོད་མི་ཚོའི་ཐོག་ལ་ཡང་ཉེས་རྡུང་བཏང་བའི་རྐྱེན་གྱིས་བོད་མི་ག་ཚོད་ཅིག་གིས་འཆི་སྐྱོན་བཏང་ཡོད་མེད་སྐོར་ལ་ཡང་ང་ཚོ་ནས་གླེང་མོལ་ཞུ་གི་ཡིན་ཐོག་མ་དེ་ལ་བདེ་ཆེན་ལགས་ད་ལྟ་གནད་དོན་འདིའི་ཐོག་ལ་ཡང་རྒྱ་ནག་ཁོ་རང་ཚོ་ག་རེ་བརྗོད་ཀྱི་འདུག་ལོ།
གོང་དུ་གསུངས་ནང་བཞིན་རེད་རྒྱ་ནག་གིས་ཨ་ནི་གཅིག་གིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱ་བརྒྱད་དེ་འདྲའི་ནང་བོད་ནང་གི་ཟིང་ཆའི་ནང་ལ་མི་ག་ཚོད་གློད་གྲོལ་བཏང་ཡོད་མེད་དང་ག་ཚོད་བཙོན་ཁང་ནང་ཡོད་མེད་བཙོན་ཁང་ནང་ལྟ་སྐྱོང་ག་འདྲ་བྱས་ཡོད་མེད་ཁོང་ཚོ་གང་བྱུང་བྱས་ཡོད་མེད་དང་ཟིང་ཆ་སློང་མཁན་སྲོག་ཐོག་བཏང་ཡོད་མེད་ཟེར་དེ་ག་ལ་ཡིན་ན་རྒྱ་ནག་གིས་སྐབས་དེ་དུས་བོད་རང་སྐྱོང་ལྗོངས་ཀྱི་ད་སྤྱི་ཁྱབ་ཡིན་པ་རྡོ་རྗེ་ཚེ་རིང་བཤད་པ་ལྟར་བྱས་པ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ཟླ་བ་གསུམ་པའི་ངམ་སྟོན་ཁྲོམ་སྐོར་རྗེས་ལ་ཡིན་ན་མི་གྲངས་ཉིས་བརྒྱ་ཉི་ཤུ་ཙམ་བཀག་ཉར་བྱས་ཡོད་པ་མ་གཏོགས་ལོ་དེའི་ཟླ་བ་བརྒྱད་པའི་མཚམས་ལ་མི་ཉི་ཤུ་ཙམ་མ་གཞི་བཙོན་ཁང་ནང་མེད་ཅེས་དེ་འདྲ་བཤད་བཞག།
ད་དེ་འདྲའི་གནས་སྟངས་འདི་བརྒྱད་ཅུ་གྱ་བརྒྱད་ཀྱི་རེད། ཡིན་པ་ཡིན་ནའི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་བཅུ་བའི་ནང་ལ་ཡང་བོད་མི་ཚོས་ཀྱི་ངོ་རྒོལ་བྱེད་པའི་སྐབས་ཀྱི་བོད་མི་འཛིན་བཟུང་བྱས་པ་དེ་ཚོ་སྐོར་ལ་ཡང་རྒྱ་ནག་གི་ཉེན་རྟོག་པས་ཀྱི་འཛིན་བཟུང་དང་འདི་ཚོ་ཐོག་ལ་ཡང་ཁོང་ཚོས་ཁྲིམས་ཐག་ག་རེ་བཅད་འདུག་ལོ། དེའི་ཐོག་ད་རྒྱ་ནག་ཁོ་རང་ཚོས་བཤད་པ་ལྟར་བྱས་པ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་བཅུ་བའི་ངམ་སྟོན་ཁྲོམ་སྐོར་རྗེས་ལ་ཨ་ནེ་བཀག་ཉར་བྱས་པའི་ནང་ལ་མི་མང་ཆེ་བ་ཟླ་བ་གསུམ་གྱི་ནང་ཚུད་གློད་བཀྲོལ་བཏང་ཡོད། བཀག་ཉར། འོག་ལ་ཡོད་པ་ཚང་མ་ཨ་ལྟ་སྐྱོང་ཡག་པོ་བྱས་ཡོད་ནག་ཉེས་ཆེ་ཆུང་དཔག་ནས་ཁོང་ཚོ་ཁྲིམས་ཐག་བཅད་ཡོད་ཨ་ཟིང་ཆའི་ནང་ཞུགས་པའི་རྒྱུ་མཚན་བྱས་བྱས་ཨ་ནི་མི་གཅིག་ཡང་སྲོག་ཐོག་བཏང་མེད་ཅེས་བྱས་ཨ་ནི་རྒྱ་ནག་ཁོ་རང་ཚོས་དེ་འདྲ་བཤད་ཤག།
བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ལོར་ལ་ཡང་བོད་མི་ཚོས་རྒྱ་ནག་ལ་ཞི་བའི་ངོ་རྒོལ་ལས་འགུལ་བྱས་པའི་འདི་ཐོག་ལ་ཡང་ད་རྒྱ་ནག་གིས་བརྗོད་པ་གཞིར་བཟུང་གཅིག་གིས་བོད་མི་གཅིག་ཡང་འཆི་སྐྱོན་བཏང་ཡོད་མ་རེད་བཤད་ཀྱི་ཡོད་རེད་སོང་ཙང་གནད་དོན་འདི་ཐོག་ལ་ཡང་ད་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོ་རང་ཚོ་གིས་བོད་མི་ག་ཚོད་ཅིག་ལ་ཡང་གཅིག་གིས་བཀག་ཉར་རེད་ཨ་འཆི་སྐྱོན་བཏང་བ་ཅིག་གསུང་གི་འདུག་ལོ། དེའི་ཐོག་ལ་ཡིན་ན་ནིའུ་ཡོག་གྲོང་ཁྱེར་ཀོ་ལོམ་པི་ཡའི་ཨ་ནེ་སློབ་གྲྭ་ཆེན་མོའི་དེང་རབས་བོད་རིག་པའི་སློབ་དཔོན་ཆེན་མོ་དང་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་ཨ་ནེ་རོ་བྷཊ་བྷར་ནེཊ་ཁོ་རང་གིས་ད་གསུང་ཡར་བྱས་པ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་དང་སྤྱི་ལོ་ཉིས་སྟོང་བཅུ་མེད་བཞི་ལོ་བར་ཨ་ནེ་བོད་པ་གཅིག་ཀྱང་ཆབ་སྲིད་ཀྱི་ནག་ཉེས་འོག་ཁྲིམས་ཐག་བཅད་ཅིང་སྲོག་ཐོག་བཏང་ཡོད་པ་ཨ་ནེ་ཤེས་རྟོགས་བྱུང་ཡོད་མ་རེད་ཅེས་ཀྱང་འདུག་གསུང་བཞིན། རྒྱ་ནག་ཁོང་ཚོས་ཀྱི་དེ་འདྲས་མ་བྱས་པའི་རྒྱུ་མཚན་འདི་ཁོང་ག་རེ་གསུང་འདུག་ལོ། ད་ལྟའི་རྒྱ་ནག་གཞུང་གིས་འཛེམ་ཟོན་བྱས་རྗེས་གཅིག་ཅན་འཛེམ་ཟོན་བྱས་ནས་ས་གནས་མི་དམངས་ཀྱི་ཁྲོད་ལ་ཡིན་ན་འཁྲུག་ཆེན་མ་སློང་ཡ་དེ་རེད་དེ་ག་ནང་བཞིན་ཡང་ན་རྒྱལ་སྤྱིའི་དོ་སྣང་མ་ཡོང་བའི་ཆེད་དུ་ཡིན་སྲིད་པ་རེད་ཅེས་བྱས་ཁོ་རང་དེ་འདྲས་བྱས་གསུངས་བཞག། ཨ་ནེ་དེ་མ་ཟད་པའི་དོན་དངོས་ཐོག་དུས་ཡུན་དེའི་རིང་བྱུང་བའི་རྔམ་སྟོན་ཁྲོམ་སྐོར་དེ་ཚོའི་སྐབས་ལ་ཡིན་ན་རྒྱ་ནག་གཞུང་ཉེན་རྟོག་པས་ཁྲིམས་ཁང་གི་བཀའ་རྒྱ་མེད་བཞིན་དུ་ཨ་ནེ་བོད་པ་བདུན་ཅུ་དོན་ལྔ་ནས་བརྒྱ་ཐམ་པ་ཙམ་ལ་ཡིན་ན་མེ་མདའ་རྒྱབ་བཞག་ཟེར། དེ་ཡང་གོང་དུ་གླེང་ཟིན་པ་ནང་བཞིན་ཉེན་རྟོག་པས་བོད་པ་བསད་པ་དེ་ཚོ་ཚང་མ་རང་སྲུང་ཆེད་མེ་མདའ་རྒྱབ་པ་ཞིག་མིན་པར་ཁྲིམས་ཐོག་ནས་བཤད་ན་དེ་ཚོ་ཚང་མ་ཁྲིམས་མཐུན་འགྱུར་མ་རེད། ཡང་ན་ཁྲིམས་ཀྱི་འགྲོ་ལུགས་དང་མ་མཐུན་པའི་ཐོག་སྲོག་ཐོག་བཏང་བ་ཤ་སྟག་རེད་ཅེས་བྱས་ད་ཁོ་རང་ཚོ་གསུངས་བཞིན། ད་ལྟ་གོང་དུ་ཅིག་གིས་ཁྲིམས་མཐུན་མ་ཡིན་པའི་སྲོག་ཐོག་བཏང་བའི་གནས་ཚུལ་དེ་ཚོ་མང་ཆེ་ག་དུས་བྱུང་འདུག་ལོ། དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ཟླ་བ་གསུམ་པའི་ཚེས་ལྔ་དང་བདུན་བར་ལ་བོད་པ་ངོ་རྒོལ་བ་མང་ཤོས་བསད་ཡོད་རེད། དུས་དེ་ནས་བཟུང་ཨ་ནི་ཉེན་རྟོག་པས་རྔམ་སྟོན་ཁྲོམ་སྐོར་ཐོག་ལ་མེ་མདའ་རྒྱག་མ་ཆོག་པའི་ཨ་ནི་བཀའ་ཡིན་ནའི་བཏང་བཞག་ཅེས་བརྗོད་འདུག་གསུངས་ཤིང། གོང་དུ་རྒྱ་ནག་གི་ཁོང་ཚོས་བརྗོད་པ་བྱས་ན་ཡག་ཅིག་བོད་མིས་ཞི་བའི་རྔམ་སྟོན་ཁྲོམ་སྐོར་བ་ལས་འགུལ་ཐོག་ལ་ཡ་ཁྲིམས་མཐུན་མ་ཡིན་པའི་གི་སྲོག་ཐོག་ཉེས་ཆད་གི་བཏང་ཡོད་མ་རེད་ཁོང་ཚོས་བཤད་ཀྱི་ཡོད་རེད་ཡིན་པ་ཡིན་ནའི་ང་ཚོ་གོང་དུ་ཀྱི་གླེང་ཟིན་པ་རེད་ཆིག་སྟོང་དགུ་བརྒྱ་དགུ་བཅུའི་ནང་ལ་ཡ་བོད་མི་མིག་དམར་བཀྲ་ཤིས་ལགས་དང་ཟླ་བ་ལགས་གཉིས་ནི་རྒྱ་ནག་གི་སྲོག་ཐོག་ཉེས་ཆད་བཏང་བ་རེད་ཟེར་བའི་གནས་ཚུལ་འདི་ག་རེ་འདུག་ལོ། ལྟ་སྟེ་དེར་བཤད་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་ལོའི་ཟླ་བ་ལྔ་པའི་ཚེས་བཅོ་བརྒྱད་ཉིན་ལ་ཡིན་ན་རྒྱ་ནག་གཞུང་གིས་མིག་དམར་བཀྲ་ཤིས་དང་ཨ་ནི་མིང་ལ་ཟླ་བ་ལགས་ཟེར་བའི་བོད་པ་གཉིས་སྲོག་ཐོག་བཏང་ཡོད་རེད་བྱས་ཙང་རྒྱ་ནག་གཞུང་གིས་ཡོངས་གྲགས་གསལ་བསྒྲགས་སྤེལ་བའི་ནང་ལ་ཁོ་གཉིས་བཙོན་ཁང་ནས་བྲོས་བྱོལ་འགྲོ་རྩིས་བྱས་པར་བརྟེན་ནས་སྲོག་ཐོག་བཏང་བ་ཡིན་ཅེས་བྱས་ད་ཁོང་ཚོས་དེ་འདྲ་བཤད་བཞག། ཏང་ཨུའོ་མིག་དམར་བཀྲ་ཤིས་ལགས་ཀྱི་གནད་དོན་དངོས་ཀྱི་ཐོག་ལ་ཆ་བཞག་པ་ཡིན་ན་དཔེར་ན་གནད་དོན་དཔྱད་ཞིབ་པ་རོ་བྷི་བྷར་ནེཊ་ཁོ་རང་གིས་གསུང་ཡ་བྱས་པ་ཡིན་ན་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཁྲིམས་ཆད་ཁྲོམ་བསྒྲགས་མཛད་སྒོ་དེའི་ཐོག་ལ་ཡིན་ན་མིག་དམར་བཀྲ་ཤིས་ལ་མི་བསད་པའི་ཉེས་མིང་འོག་དུས་འགྱངས་སྲོག་ཁྲིམས་བཅད་ཡོད་རེད་ཨ་ན་ཁོང་ལ་ཉེས་འཛུགས་བྱས་པའི་ནག་ཉེས་ཞིབ་ཕྲ་ཨ་ན་གསལ་པོ་གང་ཡང་ཡོད་མ་རེད་ཕྱིས་སུ་ཁོང་གི་མི་ཚེའི་ནང་བྱུང་བའི་གནས་ཚུལ་ཁག་ལས་ཨ་ན་བོད་ནང་གི་བོད་པས་རྒྱ་ནག་གཞུང་ལ་ཆབ་སྲིད་ཀྱི་ངོ་རྒོལ་ཙམ་བྱས་པ་དང་ཨ་ན་རྒྱ་ནག་གཞུང་གི་ཁོང་ཚོ་ཡིན་ན་སྤྱིར་བཏང་གི་ཁྲིམས་འགལ་གྱི་ཉེས་དོན་བསགས་པའི་ཞྭ་མོ་གཡོག་བྱས་ཡིན་ན་སྲོག་ཐོག་ལ་བཏང་ཡས་ཡོད་པ་དེ་ཁུངས་སྐྱེལ་བྱེད་ཐུབ་ཀྱི་ཡོད་རེད་ཟེར་དེ་ཨ་ན་ཁོ་རང་ཚོས་གསུངས་བཞག།
རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དར་རྒྱས་ལེ་ཚན་གསན་བཞིན་ཡོད་པ་རེད། བྱུང་རིམ་འདིའི་སྐབས་ཀྱི་གཅིག་གནས་ཚུལ་ཐོན་པ་བྱས་ན་ཡ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ནས་དགུ་བཅུ་བར་ལ་ཡ་གཅིག་གི་བོད་ནང་ལ་ཡ་བོད་མི་ཚོས་ཀྱི་རྒྱ་ནག་ལ་ཞི་བའི་རྔམ་སྟོན་ཁྲོམ་སྐོར་ཅིག་རྒྱ་ཆེ་བ་བྱས་པའི་སྐབས་ལ་ཡ་ད་ཐོག་མ་དེ་ལ་ཡ་རྒྱ་ནག་ཁོང་ཚོས་ཀྱི་བོད་མི་དེ་ནང་ཐེ་གཏོགས་ཡོད་པ་ཚོ་འཛིན་བཟུང་བྱས་པ་དང་ཕྱིས་སུ་ཁོང་ཚོ་ཀློད་གྲོལ་བྱས་པ་རེད། ཟེར་ནས་བཤད་ཀྱི་ཡོད་རེད། དེ་སོང་ཙང་ཅིག་འཛིན་བཟུང་བྱེད་པ་དང་དོ་དམ་བྱེད་པའི་སྐབས་ལ་ཡང་བོད་མི་ཚོ་ལ་ཁོང་ཚོས་ཀྱིས་ཁྲིམས་ཆད་རེད་ལག་བསྟར་རེད་ཁོང་ཚོས་ཀྱིས་ག་རེ་རེ་བྱེད་ད་ལྟ་ཅིག་གནད་དོན་དཔྱད་ཞིབ་པས་ག་འདྲ་གསུང་གི་འདུག་ལོ། དེའི་སྒང་ལ་དཔེར་ན་གནད་དོན་དཔྱད་ཞིབ་པ་རོ་བྷི་བྷར་ནེཊ་ཁོ་རང་གསུང་ཡ་རེ་བྱས་པ་ཡིན་ན་ཆིག་སྟོང་དགུ་བརྒྱ་གྱ་བདུན་དང་དགུ་བཅུ་ལོའི་བར་ལ་དུས་ཡུན་རིང་བྱུང་བའི་རྔམ་སྟོན་ཁྲོམ་སྐོར་ཆེན་པོ་གསུམ་རེད་བཞི་རེད་འདི་འདྲ་དང་འབྲེལ་ནས་བཀག་ཉར་བྱས་པ་ཨ་ན་མང་ཆེ་བ་གློད་བཀྲོལ་བཏང་དེ་བདེན་པ་རེད་ཡིན་ནའི་གློད་བཀྲོལ་མ་བཏང་གོང་ལ་བཙོན་པ་དེ་ཚོ་ཨ་ན་ཕལ་ཆེ་བ་ཨ་མནར་གཅོད་ཚད་མེད་བཏང་རྗེས་ཨ་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་རེད་སྒྲིག་འཛུགས་གཞན་དག་གི་སྙན་ཐོའི་ནང་ལ་ཡིན་ན་དེ་ཚོའི་སྐོར་ལ་ཡིག་ཆ་ཕྱོགས་བསྒྲིགས་བྱས་རྗེས་རྒྱ་ཆེན་པོ་བཏོན་ཡོད་རེད་ཨ་ན་ཁོང་ཚོ་ཡིན་ན་ཚབས་ཆེའི་མནར་གཅོད་དེ་ཚོ་མང་ཆེ་བ་བཀག་ཉར་རྗེས་ཀྱི་ཐོག་མའི་ཟླ་བ་གསུམ་གྱི་རིང་ལ་བཏང་ཡོད་པ་དང་ཨ་ནི་དུས་ཚོད་དེ་ལས་རིང་བར་ཨ་ན་བཙོན་འཇུག་བྱས་པ་ཚོ་ཡིན་ན་བཙོན་ཁང་ནང་ལ་སྨན་བཅོས་ཀྱི་མཐུན་རྐྱེན་མ་སྤྲད་པ་ཞིག་ཁོང་ཚོ་ཡིན་ན་ཚད་ལས་འདས་པའི་ངལ་རྩོལ་སྐུལ་ཡས་རེད། ངོ་རྒོལ་སྐབས་ཨ་ནི་ཉེས་རྡུང་ཚབས་ཆེན་ཕོག་པའི་མི་དེ་ཚོ་ཡིན་ན་མནར་གཅོད་གཞན་དག་ཨ་ནི་མྱངས་དགོས་ཡ་རེད་དེ་འདྲ་བྱུང་ཡོད་རེད་ཟེར་བྱས་ཁོ་རང་ཚོ་གསུངས་ཤག་ཨ་ནི་བཞུགས་སྒར་རྡ་རམ་ས་ལར་རྟེན་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཡིན་ན་སྤྱི་ལོ་ཉིས་སྟོང་ལོར་སྙན་ཐོ་བཏོན་པའི་ནང་ལ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་ནས་བཟུང་རྒྱ་ནག་གཞུང་གི་བཀག་ཉར་འོག་ལ་ཡིན་ན་ཉུང་མཐར་བོད་པ་བརྒྱད་ཅུ་གྱ་བདུན་དོགས་གཞིའི་འོག་ཨ་རྐྱེན་འདས་ཕྱིན་ཡོད་པའི་ཨ་འདིའི་གནས་ཚུལ་གསལ་སྟོན་གནང་ཡོད་རེད། འོན་ཀྱང་བཙོན་ཁང་ནང་མནར་གཅོད་ཚབས་ཆེ་ཤོས་དང་བཙོན་འཇུག་དུས་ཡུན་རིང་ཤོས་ཡོང་མཁན་དུས་ཡུན་དེའི་སྐབས་བྱུང་བའི་ཨ་ནི་ངོ་རྒོལ་ཆེ་གྲས་དེ་ཚོའི་སྐབས་ལ་ཡིན་ན་བཀག་ཉར་བྱས་པ་དེ་ཚོ་མ་རེད་རྒྱ་ནག་གཞུང་གི་ཁྲིམས་ལུགས་ཀྱིས་མི་གཞན་ལ་ཁྲིམས་འགལ་གྱི་ལས་ཀ་བྱེད་པར་སྐུལ་མ་བྱེད་པ་དང་ཡང་ན་བྱེད་ཐབས་གང་རུང་སྤྱད་དེ་ཁྲིམས་འགལ་གྱི་བྱ་སྤྱོད་དང་བསམ་ཚུལ་མི་མཐུན། བོད་ནང་ལ་ཡང་བོད་མི་ཚོས་ཞི་བའི་རྔམ་སྟོན་ཁྲོམ་སྐོར་ལས་འགུལ་བྱས་དང་འབྲེལ་བའི་ཐོག་ནས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བྱས་པའི་གྱི་བོད་མི་བཙོན་པ་རྣམས་ལ་ཡང་སྡུག་སྦྱོང་མནར་གཅོད་སྡུག་ཤོས་དང་གཅིག་བཙོན་ཁང་ནང་ལ་ཡང་དུས་ཡུན་རིང་ཤོས་སྡུག་བསྔལ་དེ་འདྲའི་གཅིག་གི་གནས་ཚུལ་འདི་སྐོར་ལ་ཡང་དེ་འདྲ་གནད་དོན་དཔྱད་ཞིབ་པ་ཁོ་རང་ག་རེ་གསུངས་འདུག་ལོ། ད་གནད་དོན་དེའི་ཐོག་ལ་འབྲེལ་བའི་ཐོག་ལ་ཡིན་ན་ཉམས་ཞིབ་པ་རོ་པེར་བྷོ་ནད་ཁོ་རང་གསུངས་པ་བྱས་པ་ཡིན་ན་བཙོན་ཁང་ནང་ལ་མནར་གཅོད་ཚབས་ཆེ་ཤོས་དང་བཙོན་འཇུག་དུས་ཡུན་རིང་ཤོས་ཡོང་བྱུང་མཁན་ཚོ་ཨ་དུས་ཡུན་དེའི་སྐབས་ལ་བྱུང་བའི་ངོ་རྒོལ་ཆེ་གྲས་དེ་ཚོའི་སྐབས་ལ་བཀག་ཉར་བྱས་པ་དེ་ཚོ་མ་རེད་ཨ་རྒྱ་ནག་གཞུང་གི་ཁྲིམས་ལུགས་ཀྱིས་མི་གཞན་ལ་ཁྲིམས་འགལ་གྱི་ལས་ཀ་བྱེད་རུ་བཅུག་བྱས་སྐུལ་མ་བྱེད་རུ་བཅུག་ནི་ཡིན་ན་ཡང་ན་བྱེད་ཐབས་གཞན་དག་སྤྱད་བྱས་ཡིན་ན་ཁྲིམས་འགལ་གྱི་བྱ་སྤྱོད་དང་བསམ་ཚུལ་མི་མཐུན་པར་ཨ་རྒོལ་རྡུང་བྱས་བྱ་སྤྱོད་སྤེལ་ཡ་དེ་འདྲ་བྱུང་ཡོད་རེད་ཅེས་དུ་གསུངས་བཞག།

ད་ལྟ་ང་ཚོས་གླེང་མོལ་ཞུ་བཞིན་པའི་ཀྱི་བོད་དོན་དར་རྒྱས་ཀྱི་དེབ་འདི་ནང་ལ་འབྲེལ་བའི་ཐོག་ནས་ད་དྲི་བ་བརྒྱ་ནང་ལ་ཡང་མ་ཚུད་པའི་ཀྱི་དེ་མིན་གྱི་བོད་ནང་ལ་ཡ་ཀྱི་ས་ཁུལ་འདྲ་མིན་ནང་ལ་བོད་མི་ཚོས་ཀྱི་རྒྱ་ནག་ལ་ཡ་རྔམ་སྟོན་ཁྲོམ་སྐོར་ཕལ་ཆེར་བརྒྱ་དང་ལྔ་བཅུ་ཙམ་དེ་འདྲ་བྱས་ཡོད་ཀྱི་རེད་བསམ་ད་ཅིག་གནད་དོན་དཔྱད་ཞིབ་པ་རོ་པི་བྷ་ན་ཁོ་རང་གསུངས་ཤག། གནད་དོན་འདི་དང་འབྲེལ་བའི་ཐོག་ནས་དེ་ཚོ་ཐོག་ལ་ཡ་ཁོང་ཚོས་ཀྱི་རྒྱ་ནག་གི་ད་ཁྲིམས་ཐག་ག་རེ་བཅད་པའི་དེ་འདྲས་དང་ད་རོ་པི་བྷ་ན་ཁོ་རང་གསུང་གི་འདུག་ལོ། གནད་དོན་དེ་ཚོའི་ཐོག་ལ་ཁྲིམས་ཐག་ག་འདྲས་བཅད་མིན་ཐོག་ལ་ད་གནད་དོན་ཉམས་ཞིབ་པ་རོ་པི་བྷ་ན་ཁོ་རང་གསུང་ཡ་བྱས་པ་ཡིན་ན་ད་དྲི་གཞི་བརྒྱ་པའི་ནང་གླེང་མེད་པའི་རྔམ་སྟོན་ཁྲོམ་སྐོར་བརྒྱ་དང་ལྔ་བཅུ་ལྷག་ནང་ལ་ཞུགས་མཁན་ཚང་མ་ཡིན་ན་ཨ་ནི་གཞན་ལ་ཤུགས་རྐྱེན་སྤྲད་ཡས་རེད་གཅིག་གིས་གཞན་ལ་འདུད་སྐུལ་བྱེད་ཡས་རེད་ཡང་ན་མི་གཞན་ཨ་ནི་ངོ་རྒོལ་བྱེད་རུ་བཅུག་མཁན་ཡིན་པ་ཨ་ནི་བསྙད་འདོགས་བྱེད་བྱས་ཨ་ནི་མི་རེ་རེ་ལ་ཆ་སྙོམས་ལོ་དྲུག་དང་ཕྱེད་ཀ་ཙམ་གྱི་ཁྲིམས་ཐག་དུས་ཡུན་རིང་པོ་འདི་འདྲའི་ཨ་ནི་བཅད་ཡོད་རེད་དངོས་གནས་བྱས་ན་ངོ་རྒོལ་འདི་ཚང་མ་ཨ་ནི་མགོ་ནས་མཇུག་བར་ཞི་བའི་ཐོག་ནས་གཉེར་བ་ཤ་སྟག་རེད་གཅིག་དང་ཨ་ནི་ངོ་རྒོལ་བྱེད་པའི་སྐབས་ལ་ཡིན་ན་མི་ལྔ་དྲུག་ལས་ཡོད་མ་རེད། ཨ་དེ་ཚོ་ཡིན་ནའི་སྐར་མ་གཅིག་གི་ལྔ་ཙམ་འདི་འདྲ་གཅིག་ནང་ལ་ངོ་རྒོལ་ལས་འགུལ་མཇུག་བསྒྲིལ་ཡོད་རེད་ཅེས་ཁོ་རང་ནས་གསུངས་ཤིང།
ད་ལྟ་ང་རང་ཚོ་གོང་ཞུས་པ་ནང་བཞིན་རེད་དང་བོད་ནང་ལ་ཡང་རྔམ་སྟོན་ཁྲོམ་སྐོར་དང་འབྲེལ་བའི་ཐོག་ནས་རྒྱ་ནག་གི་ཁྲིམས་ཐག་བཅད་པའི་ནང་ལ་ཡང་བོད་མི་ཉེས་ཆད་དུས་ཡུན་རིང་ཤོས་དང་བཙོན་ཁང་ནང་སྡུག་སྦྱོང་ངན་ཤོས་མང་ཤོས་མྱངས་མཁན་དེ་ཚོ་ད་གནས་ཚུལ་ག་འདྲ་བྱུང་བ་ལ་ཁོང་ཚོ་དེ་འདྲའི་ཅིག་ཁྲིམས་ཐག་གཅོད་ན་ལོ། ཁྲིམས་ཆད་དུས་ཡུན་རིང་ཤོས་ཕོག་པའི་བཙོན་པ་མང་ཆེ་བ་ཡིན་ན་རྔམ་སྟོན་ཁྲོམ་སྐོར་ནང་ལ་ཞུགས་པའི་ཉེས་འཛུགས་བྱས་ཡོད་མ་རེད། དེ་ལས་ལྡོག་སྟེ་བསམ་ཚུལ་མི་མཐུན་པའི་ཡིག་ཆ་ད་གཅིག་གིས་རྒྱ་ནག་གཞུང་དང་བསམ་ཚུལ་མ་མཐུན་པའི་ཡིག་ཆ་འགྲེམས་སྤེལ་བྱས་ཡ་རེད་ཨ་ནི་རྒྱ་གར་ནང་གི་ད་བཙན་བྱོལ་བོད་མི་ཚོ་ལ་ཨ་ནི་གནས་ཚུལ་མཁོ་སྤྲོད་བྱས་ཟེར་ཡང་ན་ཐབས་ལམ་གཞན་དག་བརྒྱུད་བྱས་ནས་འདི་བསམ་ཚུལ་ཁྱབ་སྤེལ་བྱས་པའི་ཨ་ཉེས་འཛུགས་བྱས་བྱས་དེ་འདྲ་བྱས་ཤག།

ད་ལྟ་གོང་དུ་འགྲེལ་བརྗོད་གནང་བའི་གཅིག་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་གླེང་སློང་བྱེད་པའི་ཐོག་ནས་རྔམ་སྟོན་ཁྲོམ་སྐོར་བྱེད་པའི་བོད་མི་ཚོ་ལ་ཡང་རྒྱ་ནག་གི་ཉེན་རྟོག་པ་རེད་རྒྱ་ནག་གི་ཁྲིམས་ཁང་ནང་ནས་ཁྲིམས་ཆད་བྱེད་པའི་སྐབས་ལ་ཡང་དུས་ཡུན་རིང་ཤོས་ཀྱི་ཉེས་ཆད་ཕོག་མཁན་ཚོ་སུ་རེད་འདུག་ལོ།
ད་ལྟ་གླེང་མོལ་ཞུ་བཞིན་པ་ལྟར་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་དགུ་བཅུའི་ནང་བོད་ནང་བྱུང་བའི་ད་རྔམ་སྟོན་ལས་འགུལ་གྱི་སྐོར་ལ་ཡིན་ན་རྒྱ་ནག་གཞུང་གིས་ད་ཁྲིམས་ཆད་བཅད་ཡས་མང་ཤོས་དེ་ཚོ་ཡིན་ན་བོད་ནང་ལ་བསམ་ཚུལ་མ་མཐུན་པ་འཛིན་མཁན་གྱི་འགོ་ཁྲིད་རེད་ཡང་ན་བསམ་ཚུལ་རེད་གནས་ཚུལ་ཡང་ན་ཕྱི་ལོགས་ལ་བཀྲམ་ཡས་རེད་དེ་འདྲས་བྱེད་མཁན་ལ་མ་གཏོགས་ཨ་ནི་མི་ཚོགས་ཀྱི་ངོ་རྒོལ་ནང་ཞུགས་མཁན་ལ་ཨ་ནི་ཁྲིམས་ཆད་དུས་ཡུན་རིང་པོ་བཅད་གི་ཡོད་མ་རེད་ད་དུས་ཡུན་རིང་པོ་ཁྲིམས་ཆད་བཏང་སའི་ཡུལ་གཙོ་བོ་འདི་ཡིན་ན་རྒྱ་ནག་གཞུང་དང་ད་བསམ་ཚུལ་མི་མཐུན་པའི་འགོ་ཁྲིད་རེད་བསམ་ཚུལ་མི་མཐུན་པ་འདི་ཕྱི་ལོགས་ལ་ཨ་ནི་བཀྲམ་ཡས་རེད་ད་ང་རང་ཚོ་དེ་འདྲས་འགོ་ཁྲིད་ཉེས་རེད་དེ་འདྲས་ལ་ཨ་ནི་གཅིག་གིས་ད་ཁྲིམས་ཆད་རིང་པོ་བཏང་བ་ཅིག་མ་གཏོགས་ཨ་ནི་མི་ཚོགས་ནང་ཞུགས་མཁན་ལ་ཨ་ནི་ཁྲིམས་ཆད་རིང་པོ་དེ་འདྲ་གང་ཡང་ཕོག་ཡོད་མ་རེད་ཅེས་བྱས་རྗེས་ནིའུ་ཡོག་ནང་རྟེན་བྱས་པའི་ཀོ་ལོམ་པི་ཡའི་གཙུག་ལག་སློབ་གྲྭ་ཆེན་མོའི་དེང་རབས་བོད་རིག་པའི་སློབ་དཔོན་ཆེན་མོ་དང་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་རོ་བེཊ་བྷར་ནེཊ་ཁོ་རང་གིས་དེ་འདྲ་གསུངས་ཤིང། དེ་རིང་གི་ལེ་ཚན་དེ་འདིར་མཇུག་སྡོམ་ཞུ་རྒྱུ་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན་བོད་ནང་ལ་ཡང་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་བའི་སྐབས་ལ་ཡང་ཕྱི་རྒྱལ་གྱི་ལྟ་སྐོར་བ་རེད་དེ་མིན་གྱི་གསར་འགོད་པ་ཡོད་མིན་དང། གལ་སྲིད་ཡོད་པ་ཡིན་ན་ཁོང་ཚོར་དོ་དམ་འཛིན་བཟུང་ཉེན་བརྡ་བཏང་བ་དེ་མིན་པ་ཡིན་ན་བོད་ནས་ཕྱིར་ལོག་བཏང་བའི་ད་གནས་ཚུལ་དེ་འདྲ་བྱུང་ཡོད་མེད་སྐོར་ལ་ཡང་རྒྱ་ནག་གིས་བརྗོད་པ་དང་དེའི་ཐོག་ལ་ཡང་བོད་དོན་ཉམས་ཞིབ་པ་ཁོ་རང་ཚོ་གིས་བརྗོད་པ་དེ་ང་ཚོ་གླེང་མོལ་མུ་མཐུད་ཞུ་གི་ཡིན་ཉན་མཁན་རྣམས་ནས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ་ཞུ་དན་བྱ་དགོས།